ཆབ་སྲིད་ཀྱི་ཐབས་ཇུས་རྐྱང་པ་མ་ཡིན་པར་བོད་པའི་སྐད་ཡིག་དང་ཆོས་དང་རིག་གཞུང་མི་ཉམས་རྒྱུན་འཛིན་བྱེད་ཡ་དེ་གལ་ཆེན་པོ་ཡིན་པའི་བཀའ་གནང་བ་རེད་དེ་ནང་བཞིན་རྒྱ་གར་ས་ཁུལ་ནང་ལ་སུ་ཡིན་ན་ཡོང་ཆོག་ཡོད་པའི་སོང་ཙང་རྒྱ་བོར་མི་བྱེད་ད་ད་ནང་དཀའ་ཡ་ཆེ་བའི་གནང་བའི་སྐབས་དེ་བ་ལ་ཡང་ཞིག་ད་ཚང་མ་ལོག་རྒྱ་གར་ལ་སུ་ཡོང་ཆོག་ཡོད་པའི་སོང་ཙང་ཨ་ནི་ག་ཚོད་མང་མང་ཅིག་ཡོང་ཐུབ་ཡ་ལ་དེ་འདྲའི་ཅིག་ཐུགས་རེ་གནང་གི་འདུག་ད་དེ་སྙིང་དོན་འདྲ་བོ་ཞིག་རེད།

བོད་དོན་ཞུས་འདུག་ད་གོ་བ་ཡིན་ནས་ད་གནང་དང་གནང་མུས་རེད་པ། བོད་མི་སྒྲིག་འཛུགས་ངོས་ནས་ཡིན་ན་འདྲ་གཞུང་འབྲེལ་མ་ཡིན་པ་ཡིན་ན་འདྲ་སྒེར་ནས་ད་ཚང་མས་ཅིག་ཤུགས་རྒྱག་ས་ཅིག་རེད་དེ་ལས་ད་འདི་ནས་ང་ཚོ་ག་རེ་ལབ་བྱ་ལན་ཡན་དོ་རེད་པ། ཨ་ནི་མ་འོངས་པ་ལ་དམིགས་བསལ་རྒྱ་གར་ནང་ལ་ཨ་ནི། ཚོགས་མི་ཁོ་རང་ཚོ་གི་ཨ་ནི། ད་ང་ཚོ་དབྱིན་ཇི་གི་ནང་ལ action plans ཞུས་རེད་པ། འདི་འདྲ་ཕང་ཅིག་བསྒྲིགས་ཨ་ནི་འདི་འདྲ་ཅིག། ཐག་གཅོད་ཅིག་བྱུང་བྱས་ཨ་ནི་རྗེས་མ། ལས་འགུལ་ག་རེ་བས་ཡིན་པ་ཨ་ནི། འདི་ཐོག་ལ་ད། གཙོ་བོ་དམིགས་ཡུལ་དེ་དག་ག་རང་རེད་ལགས། ཡང་ནང་ཆོས་ནས་རྒྱ་གར་ནང་བོད་དོན་ཞུ་གཏུག་གི་ཆེད་སྐོར་བཞུད་ལས་འགུལ་ཐེངས་མང་སྤེལ་གནང་མཁན་ཚེ་རིང་ཡེ་ཤེས་ལགས་ནས་ཁོ་རང་གི་དམིགས་ཡུལ་གཙོ་བོ་ནི་སོ་སོ་ལ་སློབ་སྦྱོང་གསར་པ་ཞིག་ཐོབ་ཆེད་དང་གཞོན་སྐྱེས་ཚོར་ཟབ་སྦྱོང་བཏང་གནང་བར་ཧ་ཅང་ཕན་ཐོགས་ཆེན་པོ་མཐོང་གི་འདུག་ཅེས་གསུངས་དུས།

རྒྱ་ནག་གིས་བལ་ཡུལ་དུ་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེ་ཝང་ཅུན་ཀྲེན་ཉེ་ལམ་ཆེད་གཏོང་གིས་ས་གནས་ས་ཐོག་ཏུ་རྒྱ་ནག་གི་རྒྱུད་གཅིག་ལམ་གཅིག་གི་ལས་གཞི་རྒྱ་སྐྱེད་དང་འབྲེལ་བའི་ཐབས་ཇུས་དང་གོ་བསྡུར་གནང་འདུག་ཅིང་འདི་ཚེས་བཅུ་གཉིས་ཉིན་ཝང་ཅུན་ཀྲེན་བལ་ཡུལ་གྱི་གྷན་གྷི་ས་ཁུལ་གྱི་སྤྱི་ཁྱབ་བློན་ཆེན་སུ་རིན་དར་པན་དེ་ལགས་དང་ཐུག་འཕྲད་ཀྱིས་ཁུལ་དེ་ཡི་གྲོང་ཁྱེར་པོག་ར་ནང་དུ་འཛུགས་སྐྲུན་ཡར་རྒྱས་དང་རྒྱུད་གཅིག་ལམ་གཅིག་གི་ལས་གཞི་སོགས་ཀྱི་ཐོག་གོ་བསྡུར་གནང་འདུག།
དེའི་ཐད་བལ་ཡུལ་གྱི་གཞུང་ཚབ་ཟུར་པ་སྐུ་ཞབས Vijay Karan ལགས་ཀྱིས། Purpose was to visit. ཝང་ཅུན་ཀྲེན་བལ་ཡུལ་དུ་ཡོང་དགོས་པའི་དམིགས་ཡུལ་གཙོ་བོ་ཞིག་ནི་ཁ་སྔོན་ཕྱི་ཟླ་དགུ་པའི་ནང་བལ་ཡུལ་གྱི་སྲིད་བློན་རྒྱ་ནག་ཏུ་ཕེབས་པའི་གནད་དོན་དང། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དེ་སྔོན་ཉིས་སྟོང་བཅུ་དགུ་ལོར་བལ་ཡུལ་དུ་ལྟ་སྐོར་ཡོང་བའི་གནད་དོན་བཅས་ཀྱི་ཐོག་གོ་བསྡུར་དང་རྒྱུན་འཁྱོངས་ཀྱིས། རྒྱུད་གཅིག་ལམ་གཅིག་གི་ལས་གཞི་དང་མཐའ་མཚམས་སྲུང་སྐྱོབ་སོགས་ཀྱི་ཐད་གོ་བསྡུར་བྱས་པ་མ་ཟད། བལ་ཡུལ་ནང་དམར་ཤོག་གི་ལངས་ཕྱོགས་དང་ལྟ་བ་འཛིན་མཁན་གནད་ཡོད་མི་སྣ་ཚོ་ཆིག་སྒྲིལ་ངང་གནས་པའི་ཐོག་དམར་ཤོག་གི་སྟོབས་ཤུགས་སྲ་བརྟན་ཡོང་རྒྱུར་དམིགས་ཡོད། དེ་མིན་ཝང་ཅུན་ཀྲེན་ལ་རྒྱ་ནག་དབུས་གཞུང་དང་བལ་ཡུལ་དབར་གན་རྒྱའི་རིགས་བཞག་རྒྱུ་ཡི་ནུས་པ་དང་དབང་ཚད་དེ་མེད་ཅེས་འགྲེལ་བརྗོད་གནང་བྱུང། པོག་ར་ས་ཁུལ་ནི་བལ་ཡུལ་གྱི་མི་འབོར་མང་ཤོས་གཉིས་པའི་གྲོང་ཁྱེར་ཞིག་ཡིན་པ་མ་ཟད་རྒྱ་ནག་གཞུང་གིས་གྲོང་ཁྱེར་འདི་ནི་རྒྱུད་གཅིག་ལམ་གཅིག་གི་ལས་གཞིར་ཧ་ཅང་གི་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་གནང་མུས་ཡིན་པར་བརྟེན་ཝང་ཅུན་ཀྲེན་གྱིས་སྤྱི་ཁྱབ་བློན་ཆེན་སུ་རིན་དར་པན་དེ་ལགས་དང་ཐུག་འཕྲད་ཀྱིས་པོག་ར་རྒྱལ་སྤྱིའི་གནམ་ཐང་རྒྱ་སྐྱེད་སོགས་དང་འབྲེལ་བའི་སྐོར་གོ་བསྡུར་དང་རྒྱ་ནག་གཞུང་ཕྱོགས་ནས་འདས་པའི་ལོ་བཞིའི་རིང་བཀག་སྡོམ་བྱས་པའི་ཀོ་ར་ལ་ས་མཚམས་དེ་བཞིན་འདི་ཚེས་བཅུ་གསུམ་ཉིན་དངོས་སུ་སྒོ་ཕྱེ་རྒྱུ་ཡིན་པར་བསྒྲགས་འདུག། དེ་སྔོན་སྦི་སྦི་སི་གསར་ཁང་ནང་ཕྱག་ལས་གནང་མྱོང་མཁན་རྒྱ་ནག་ཉམས་ཞིབ་པ་སྐུ་ཞབས་ཨ་དིལ་བྷར་ལགས་ཀྱིས། Such a senior visit, I think it's. ཝང་ཅུན་ཀྲེང་བལ་ཡུལ་ལ་ལྟ་སྐོར་ཡོང་བ་དེ་ཡིས་བལ་ཡུལ་དང་བོད་ཙམ་གྱི་འབྲེལ་བ་མིན་པར། བལ་ཡུལ་ནང་དུ་རྒྱ་ནག་གི་ལྟ་སྤྱོད་དང་མི་མཐུན་པའི་ལས་འགུལ་དང་ཤུགས་རྐྱེན་ཁག་འགོག་ཐབས་ཀྱི་ཆེད་དུ་ཡིན་པའི་ཁར། རྒྱ་ནག་གིས་བལ་ཡུལ་ལ་མུ་མཐུད་མཐུན་རྐྱེན་སྦྱོར་སྤྲོད་བྱེད་ཀྱི་ཡོད་པ་གསལ་སྟོན་བྱེད་རྒྱུ་དེ་རེད། དེ་སྔོན་རྒྱ་ནག་གིས་ཡུ་རོབ་ནང་མ་འཛུགས་བྱས་པ་དེར་འགྱུར་བ་ཕྱིན་ཏེ། ད་སྐབས་རྒྱ་ནག་གིས་ཡུ་རོབ་དང་འབྲེལ་བ་བྱེད་པ་ལས་ལྷག་པར་བལ་ཡུལ་ལྷན་དུ་འབྲེལ་བ་བཟང་དུ་གཏོང་རྒྱུ་གལ་འགངས་ཆེན་པོ་ངོས་འཛིན་བྱེད་ཀྱི་ཡོད། རྒྱུ་མཚན་ནི། བལ་ཡུལ་ནི་རྒྱ་ནག་ལ་ས་ཁམས་ཆབ་སྲིད་ཀྱི་ཐོག་ནས་ཧ་ཅང་གི་གལ་འགངས་ཆེན་པོ་ཆགས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་རྒྱ་ནག་དང་བལ་ཡུལ་དབར་ཨ་སྒོར་ཐེར་འབུམ་མང་པོ་དང་འབྲེལ་བའི་རྒྱུད་གཅིག་ལམ་གཅིག་གི་ལས་གཞིའི་ཐོག་གན་རྒྱ་བཞག་པའི་རྗེས་འབྲས་སུ། ལྷ་ས་ནས་བལ་ཡུལ་དབར་མེ་འཁོར་ལྕགས་ལམ་བཟོ་སྐྲུན་བྱེད་མུས་ཡིན་པ་མ་ཟད་ལས་གཞི་འདི་ནི་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོར་ཤར་གཏོང་བྱ་རྒྱུ་ཡིན་པ་རྒྱ་ནག་གཞུང་གིས་བརྗོད་ཟིན་ཡོད་པ་དང། ད་དུང་ལས་གཞི་དེའི་འོག་བོད་དང་བལ་ཡུལ་བར་རླངས་འཁོར་གཞུང་ལམ་དང་གནམ་ཐང། ཆུ་མཛོད་སོགས་གསར་རྒྱག་བྱེད་མུས་ཡིན་པ་དེ་དག་ལམ་ལྷོང་ཡོང་བར་བལ་ཡུལ་ལྷན་དུ་དམིགས་བསལ་འབྲེལ་བ་དགོས་རྒྱུ་གལ་འགངས་ཆེན་པོ་ཆགས་ཡོད་པ་རེད། ཡང་འདི་ཚེས་དགུར་རེས་གཟའ་ཕུར་བུའི་ཉིན་གྱི་སྔ་དྲོ་ཝང་ཅུན་ཀྲེང་གིས་བལ་ཡུལ་གྱི་སྲིད་བློན་སྐུ་ཞབས Pushpa Kamal ལགས་དང་ཐུག་འཕྲད་ཀྱིས་བོད་དང་བལ་ཡུལ་བར་གྱི་ཚོང་འབྲེལ་དང་ཡུལ་སྐོར་སྤྲོ་འཆམ། རྒྱ་ནག་གིས་བལ་ཡུལ་ལ་མཐུན་རྐྱེན་སྦྱོར་སྤྲོད་བྱེད་ཕྱོགས་སོགས་ཀྱི་ཐོག་གོ་བསྡུར་བྱས་པ་དང། ཕྱོགས་གཉིས་ཀྱི་དབར་འབྲེལ་ལམ་དམ་ཟབ་ཏུ་གཏོང་རྒྱུ་སོགས་ཀྱི་ཐོག་གོ་བསྡུར་བྱས་ཡོད་ཚུལ་བརྗོད་དེ་ད་སྐབས་བོད་དང་བལ་ཡུལ་གཉིས་ཀྱི་ས་མཚམས་ཆ་ཚང་སྒོ་ཕྱེས་ཏེ་ཕྱོགས་གཉིས་དབར་འགྲུལ་བཞུད་ཀྱི་ལམ་བུ་བསྐྱར་གསོ་བྱས་ཡོད་པ་ཝང་ཅུན་ཀྲེང་གིས་བརྗོད་འདུག་པ་མ་ཟད། བལ་ཡུལ་གཞུང་གི་འཛིན་སྐྱོང་ལ་བསྒྱུར་བཅོས་ཡོང་སླད་རྒྱ་ནག་གཞུང་གིས་རྒྱ་སྒོར་ས་ཡ་གཉིས་ཡི་རོགས་སྐྱོར་བྱེད་མུས་ཡིན་ཚུལ་བརྗོད་འདུག། ཝང་ཅུན་ཀྲེང་དེ་སྔ་ཡུ་གུར་རང་སྐྱོང་ལྗོངས་ཀྱི་དམར་ཤོག་ཚོགས་པའི་མགོ་གཙོ་གཞོན་པ་ཡིན་པའི་སྐབས་ཡུ་གུར་མི་རིགས་ལ་དྲག་གནོན་ཚབས་ཆེན་བྱས་པའི་རྐྱེན་གྱིས་ཨ་མི་རི་ཀས་ཁོང་ལ་ཉེས་ཆད་བཅད་ཡོད་ཀྱང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ལོ་མཇུག་ཏུ་རྒྱ་ནག་གཞུང་གིས་ཁོང་བོད་རང་སྐྱོང་ལྗོངས་དམར་ཤོག་ཚོགས་པའི་དྲུང་ཆེར་བསྐོ་བཞག་བྱས་ཡོད། ད་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ནི་ཇེ་ཞན་ཇེ་སྡུག་ཏུ་འགྲོ་མུས་ཡིན་པ་མ་ཟད། ཨ་རིའི་རང་དབང་ཁང་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་འཛམ་གླིང་ནང་གི་རང་དབང་གི་གནས་བབ་དང་འབྲེལ་བའི་སྙན་ཐོ་བཏོན་པའི་ནང་བོད་འདི་རང་དབང་མེད་པའི་ཡུལ་ལུང་ཆེས་སྡུག་ཤོས་གྲས་སུ་མིང་འདོན་བྱས་ཡོད་པ་རེད། གཞན་ཡང་རྒྱ་ནག་གཞུང་གི་གནོན་ཤུགས་འོག་བལ་ཡུལ་གཞུང་གིས་བོད་མི་མང་པོ་ཞིག་ཕྱིར་རྒྱ་ནག་ལ་རྩིས་སྤྲོད་བྱས་པའི་གནས་ཚུལ་ཡང་བྱུང་ཡོད་ལ། ད་སྐབས་བོད་མིའི་རང་དབང་སྒེར་ལངས་གསུམ་བཅུའི་དུས་དྲན་ཉིན་མོ་ཙམ་མ་ཟད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུའི་འཁྲུངས་སྐར་སྲུང་བརྩི་ཞུ་རྒྱུའི་ཐད་དམ་དྲག་བྱེད་མུས་ཡིན་པ་མ་ཟད་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་ཡང་ཡུལ་དེའི་ནང་ཕེབས་རྒྱུར་བཀག་འགོག་བྱེད་མུས་ཡིན་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན།

སྲིད་འཛིན་རྣམ་གཉིས་ཀྱིས་བཀའ་མོལ་གཙོ་བོ་ག་རེ་གནང་གི་ཡོད་མེད་དང། སྐབས་དེ་ལ་བོད་དོན་ཐོག་ལ་གླེང་སློང་གནང་གི་ཡོད་མེད་སོགས་ཀྱི་སྐོར། རང་དབང་གི་རྩོམ་འབྲི་བ་དང་མཁས་དབང་འཇམ་དབྱངས་ནོར་བུ་ལགས་གཅིག་གི་ངོ་སྤྲོད་གནང་བ་དེ་རྣམ་པ་ཚོ་ལ་འབུལ་རྒྱུ་ཡིན། དེ་ཡང་ད་རེས་སྲིད་འཛིན་རྣམ་གཉིས་མཇལ་འཕྲད་ཡི་སྐབས་གཙོ་བོ་བཀའ་མོལ་ཅི་གནང་གི་ཡོད་ན། མཁས་དབང་འཇམ་དབྱངས་ནོར་བུ་ལགས་གཅིག་གི་གསུང་ན། ཁོར་ཡུག་དང་ཐའེ་ཝན་གི་སྐོར་ལ་བཀའ་མོལ་གཙོ་བོ་གནང་གི་རེད་ཅེས་གསུང་གི་ཡོད་པ་རེད། དེ་ནི་མཁས་དབང་འཇམ་དབྱངས་ནོར་བུ་ལགས་གཅིག་གི་གསུང་དོན་ལ།

བེད་སྤྱོད་བཏང་རྗེས་གློག་བཏོན་ཡག་རེད། ཤུགས་ཆེ་ཤོས་རྒྱ་ནག་རེད་བྱས་ཙང་རྒྱ་ནག་ཨ་མདའི་ཁོར་ཡུག་ཐོག་སྐྱོན་བཏང་ངེས་རོ་གཅིག་ཤུགས་ཆེ་ཤོས་ཆེར་དུས་ད་ངས་བསམ་ན Biden ཁོ་རའི་ཨ་མདའ་སྲིད་འཛིན་ལས་ཚར་དུས་ཨ་མི་རི་ཀ་ནང་ཡིན་ན་འཛམ་བུ་གླིང་ནང་ཨ་མདའ་ཁོར་ཡུག་དེ་མེད་པ་འགྲོ་ཡག་དེ་བཀག་ཡག་གི་ཁོ་རང་གི་ལས་འགན་ཅིག་ཡིན་བྱས་ཏེ་ཁོ་རང་འདི་ངས་ནང་ཁོ་རང་གི་འོས་ཤོག་ནང་འོས་ནང་དོན་དུ་ད་ག་ར་ཁོ་རང་ཤུགས་ཆེན་པོ་བྱེད་དཀའ་བྱས་ཙང་འདིའི་ཐོག་རྒྱ་ནག་ཏན་ཏན

ཡང་སྲིད་འཛིན་གནང་ནས་མཇལ་འཕྲད་ཡིན་སྐབས་བོད་དོན་སྐོར་ལ་གླེང་སློང་གནང་གི་ཡོད་ན། མཁས་དབང་འཇམ་དབྱངས་ནོར་བུ་ལགས་གཅིག་གིས་གསུངས་ན་བོད་དོན་སྐོར་ལ་ཕལ་ཆེར་བཀའ་མོལ་གནང་གི་མ་རེད་ཅེས་གསུང་གི་ཡོད་པ་རེད། འདི་ལྟར་བྱེད་ཀྱི་མ་རེད་བསམ་གི། སྤྱིར་བཏང་ནས་ཨ་ད Biden ཁོ་རང་ཚོས་བོད་ཐོག་ད་ག་ཚོད་རང་གཡེང་གི་ཡོད་ངས་གཅིག་རྩ་བ་རང་ནས་ངས་མཐོང་མ་བྱུང། ད་ང་རང་ནོར་འཁྲུལ་ཡོང་སྲིད་གི་རེད་ད་རེད་པ། ད་ང་རང་ཚོས་འདི་ཚོའི་ཐད་མང་ཆེ་ང་རང་ཚོས།

བྱས་ནས་ངས་བསམ་ན་ཨ་ད་བཀའ་མོལ་གཅིག་གཉིས་གནང་བ་ལ་འདི་ག་ཚོད་གཅིག་འགྱུར་བ་ཆེན་པོ་འགྲོ་གི་མ་རེད་བྱས་ན་ཏན་ཏན་ཨ་མི་རི་ཀའི་ད་ད་ལོ་དང་ཟླ་ཉིན་དང་མི་འདྲ་ཏན་ཏན་རྒྱ་ནག་ཐོག་ལ་ཤུགས་ཆེན་པོ་རྩུབ་པོ་བཤད་ཡ་དེ་ངས་བསམ་འཇམ་བཞག་ཡ་གི་དུས་ཚོད་ཅིག་སླེབས་མེད་འགྲོ་བསམ་གི་ད་འདི་ལྟས་ཀྱི་ག་རེ་ནས་ཕར་ཚུར་གི་ག་ཚོད་ཞི་བའི་ཐོག་ནས་ཕར་ཚུར་མཐུན་ལམ་བྱེད་ཡ་ད། རྒྱ་མིའི་ཐོག་ནས་འདི་གཉེར་འདྲ་འདྲ་ཚུགས་གཅིག་རྩུབ་པོ་བཤད་ཡ་དེ་ངས་བསམ་རྒྱ་ནག་གིས་བཞག་ཡ་གི་རེ་བ་གཅིག་ག་རེ་ཡོད་རེད་ཟེར་ན་རྒྱ་ནག་ཁོ་རང་རང་གི་ཚོང་དེ་དཔལ་འབྱོར་ཐོག་ནས་གང་ཅི་གཅིག་ག་ཚོད་ལས་ཛ་དྲག་པོ་གཅིག་ཆགས། གནས་ཚུལ་དེ་ཚོ་མང་པོ་གཅིག་ཛ་དྲག་པོ་ཆགས་དུས་ངས་བསམ་རྒྱ་མིའི་ལྟ་མཚན་འདིའི་ཐོག་ལ་བསམ་བློ་གསར་པ་ཞིག་བཏང་མི་ཡོང་བསམ་གི། ཉན་མཁན་རྣམ་པ་ཚོ་དེ་རིང་ང་ཚོ་དམིགས་བསལ་གྱི་གསར་འགྱུར་དེ་ཞུས་ཚར་པ་ཡིན། ནི་རྣམ་པ་ཚོས་ཀྱི་ལེ་ཚན་ཉན་པར་བཀའ་དྲིན་ཆེ། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ཐད་གཏོང་ལེ་ཚན་དེ་རེད། ཐང་ཆུང་དུ་པེ་ཅིང་ནས་བོད་དོན་གླེང་བ་ཞེས་པའི་བཤད་ཁྲིད་ཀྱི་ལེ་ཚན་དེ་ཨ་ཀྲང་གིས་རྒྱང་སྲིང་ཞུས་པ་གསན་རོགས། ཉན་མཁན་རྣམ་པ་ཚོ་གོང་དུ་ངོ་སྤྲོད་ལྟར་དེ་རིང་གི་ལེ་ཚན་དེའི་ནང་རྩོམ་པ་པོ་འོད་ཟེར་ལགས་ཀྱིས་རྒྱ་ཡིག་གི་ནང་ལ་བྲིས་པའི Himal Southasian ཞེས་པའི་དུས་དེབ་ཀྱི་ངོ་སྤྲོད་དགོས་པའི་གི་དེབ་ལྔ་ཞེས་པའི་ནང་གི་དང་པོ་སྟེ། 总不给我最弄丢了。 今年二零二三年的第二天， 在推特上， 我收到一位头像秀丽的异国女士的私信。 确切地说， 她是一位印度女士。 她自我介绍是一份关于政治和文化的

གུས་མོ་དེ་ཡི་ནང་ལ་མཉམ་ཞུགས་ཡོང་རྒྱུར་མགྲོན་པོའི་ཞལ་འདོན་བྱུང་ཞིང་དེ་ཡང་གུས་མོས་བྲིས་པའི། འབྲེལ་ཡོད་བོད་ཀྱི་རིག་གནས་གསར་བརྗེ་ཡི་སྐོར་གྱི་པར་རིས་དེབ་གསར་བརྗེ་ཞེས་པའི་དབྱིན་ཡིག་གི་པར་ངོས་ཏེ་བཀག་སྡོམ་བྱས་པའི་དྲན་ཤེས་རིག་གནས་གསར་བརྗེ་ཡི་བོད་ཅེས་པའི་དེབ་དེའི་དབང་གིས། དུས་དེབ་དེ་ན་ནིང་ལོ་ཡི་ལོ་འགོར་ངོ་སྤྲོད་འོས་པའི་གི་དེབ་ཀྱི་མིང་གཞུང་གི་ནང་ཐོན་པ་དང། 普都雄心门南， 落国土巴士， 文字难度几大， 用为啥那个目的我这弄玩儿？ 我回信表示感谢， 并说我在过去的一年里阅读了不少与瘟疫相关、 与西藏历史相关。 与西藏和周边邻国， 包括印度的关系相关的书籍， པིན་ཆེ་ཞེས་ཙོ་པིན་ཆུའུ་པན་ལ་ཙུང་ཝུན་ཅུའུ་ཙོ་ཡི་ནན་ཅི་ཤི་ཙང་ཞོ་ཡི་ཧན་ལེ་ཡི་ཐན་ཐན་ཝོ་ཀེ་རེན་ཡི་ཞང་སེང་ཁེ་དང་ཉང་པན་ཤུའུ། གུས་མོས་ཡིན་ནའི་བློ་ནི་ཐུགས་རྗེ་ཆེ་དགོས་པ་མ་ཟད་ད་དུང་ང་རང་གིས་འདས་པའི་ལོ་གཅིག་གི་རིང་ལ་ནད་ཡམས་དང་འབྲེལ་འོས་ཀྱི་དེབ་དག་བོད་ཀྱི་ལོ་རྒྱུས་དང་འབྲེལ་བའི་གནས་ཚུལ། རྒྱ་གར་ཚུད་པའི་བོད་དང་ཉེ་འཁོར་ཁྱིམ་མཚེས་རྒྱལ་ཁག་གི་འབྲེལ་ཡོད་དེབ་རིགས་མི་ཉུང་བ་ཞིག་བལྟ་ཀློག་བྱས་སྐོར་བརྗོད་པ་ཡིན་ལ། ད་དུང་རྩོམ་སྒྲིག་བྱས་ཏེ་རྒྱ་ཡིག་གི་དེབ་ནད་ཡམས་ཀྱི་ལོ་ཟླ་ཡི་བོད་ཀྱི་དྲན་ཐོ་ཞེས་པ་དཔར་བསྐྲུན་བྱས་ཡོད་པས། ང་རང་སྒེར་ལ་བག་ཆགས་ཟབ་པའི་གི་དེབ་གཉིས་ཀྱི་སྐོར་ལ་བརྗོད་འདོད་ཆེན་པོ་ཡོད་པ་བཀོད་པ་ཡིན། འོན་ཀྱང་གུས་མོས་སྐྱེལ་སྟངས་འབྲི་འགོ་ཚུགས་པའི་གྱི་སྐབས་གུས་མོས་དེབ་གཉིས་མ་ཡིན་པར་དེབ་ལྔ་བདམས་པ་ཡིན། ཡིན་ན་ཡང་མཐར Himal དུས་དེབ་ཀྱི་ཐོག་ལ་ཐོན་པའི་གྱི་དེབ་ཀྱི་ངོ་སྤྲོད་ཀྱི་མིང་གཞུང་གི་ནང་དེའི་ནང་གི་དེབ་གཉིས་ལས་ཐོན་མི་འདུག་གུས་མོས Himal South Asia ཞེས་པའི་དུས་དེབ་ལ་ངོ་སྤྲོད་བྱས་པའི་གྱི་དེབ་དང་པོ་འདི་ནི་ལྷ་ཡུལ་གྱི་མེ་ཏོག་སྟེ། ནད་ཡམས་རིག་གནས་ཀྱི་ལོ་རྒྱུས་ཞེས་པའི་དེབ་དེ་ཡིན་ཞིང། ཨ་རིའི་གསོ་བ་རིག་པ་ཡི་འབུམ་རམས་པ Donald Hopkins ནས་ཕྱི་ལོ་ཉིས་སྟོང་གཉིས་ཀྱི་ལོར་དཔར་བསྐྲུན་ཞུས་པ་དང། རྒྱ་ཡིག་གི་ཡིག་སྒྱུར་གྱི་དཔར་ངོས་འདི་ཕྱི་ལོ་ཉིས་སྟོང་དྲུག་ལོར་དཔར་བསྐྲུན་ཞུས་འདུག

ཁོང་དགོངས་པ་རྫོགས་པའི་གི་གཞི་དེ་ཡང་སྙིང་ལྷ་འབྲུམ་ནད་དེ་དངོས་གནས་འགོས་པ་རེད་དམ། ཡང་ན་མན་ཇུ་ཆིང་གི་གོང་མ་ཆན་ལུང་གིས་བྲུས་པའི་ས་དོང་གི་ནང་ལྷུང་བ་ཞིག་ཆགས་ཀྱི་ཡོད་མེད། འདི་ཡི་ཐོག་ལ་གུས་མོར་བསམ་གཞིག་དང་ཞིབ་འཇུག་བྱེད་ཕྱོགས་ཐོག་ལ་དྲན་སྐུལ་ཞིག་ཐེབས་བྱུང།

དེའི་ཁོངས་སུ་ཁོ་རང་གིས་རང་ཉིད་འཇམ་པའི་དབྱངས་འདྲ་པོ་བཟོས་ཡོད་པས་འདིའི་དབང་གིས་ཡང་ཉེ་བའི་གི་ལོ་བརྒྱ་ཙམ་གྱི་ནང་ལ་བཙན་གྱིས་དབང་བསྒྱུར་པ་དགའ་ཐག་ཆོད་ནས་རང་ཉིད་ཀྱང་སྟངས་འཛིན་མི་ཐུབ་པར་གང་ཐུབ་ངང་དཔེ་ལ་ལེན་གྱི་ཡོད་ཅེས་དེ་ཡང་འོད་ཟེར་ལགས་ཀྱིས་མུ་མཐུད་ངོ་སྤྲོད་གནང་བར།

ནད་ཡམས་འགའ་ཤས་ནི་སྐྱེ་དངོས་མཚོན་ཆ་ངེས་ཅན་ཞིག་གི་ཚད་ལས་བརྒལ་བའི་གི་དམག་འཁྲུག་ཞིག་ཆགས་ཡོད། དེར་བརྟེན་ང་ཚོ་ཚང་མ་དཔང་པོ་ཞིག་དང་མྱོང་བ་བརྒྱུད་མྱོང་མཁན་ཞིག་མྱོང་བ་འཁུར་མཁན་ཞིག་རེད། Hopkins གྱིས་བྲིས་པ་བཞིན་ལྷ་འབྲུམ་ཟེར་བའི་གནའ་བོ་ཡི་ནད་དུག་དེ་གཅིག་བྱས་ན་བསྐྱར་དུ་སླེབ་སྲིད་པ་དང་འོན་ཀྱང་རང་བཞིན་གྱི་ངང་ནས་ཐོན་པའི་གི་ནད་རིགས་ཤིག་གི་ཐོག་ནས་མ་ཡིན་པར།

ལང་འགྲོ་འཇུག་རྒྱུ་རེད། འོན་ཀྱང་གལ་ཏེ་ངེས་པར་དུ་བརྗེད་དགོས་པ་དང་དྲན་ཤེས་བརླག་དགོས་པ་ཡོད་ན་དེ་ཡང་ཐབས་ཤེས་མེད་པ་ཞིག་གདའ། དེ་ཡང་ལས་རྒྱུ་འབྲས་ཤིག་རེད། གུས་མོ་ལ་ཡང་རང་བཞིན་གྱིས་དེ་ལས་མང་བའི་སྐད་ཆ་གང་ཡང་བཤད་རྒྱུ་མེད་ཟེར་འོད་ཟེར་ལགས་ཀྱིས་རྩོམ་ཡིག་གི་ནང་དེ་འདྲ་བཀོད་ཡོད་པ་རེད།